མཇུག་བསྒྲིལ་བ་ཡིན་ཙང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ནང་ལ་ཡང་རྒྱལ་སྤྱིའི་ནང་གི་གནས་ཚུལ་དང་ལྷག་པར་དུ་ད་བོད་དོན་དང་འབྲེལ་བའི་གནས་ཚུལ་ལ་ད་ཅིག་འཕེལ་རིམ་ག་རེ་བྱུང་བ་དང་དེ་འདྲའི་སྐོར་ལ་ཡང་ཅིག་དཔྱད་ཞིབ་དང་འབྲེལ་བའི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་ཡས་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་འགོ་འཛུགས་བྱས་པའི་སྐབས་ལ་ཡང་དེའི་གོང་གི་ལོ་དེའི་ནང་ལ་ཡང་ད་ཅིག་ཏོག་དབྱིབས་ནད་དུག་གིས་འཛམ་གླིང་ཁྱོན་ཡོངས་ལ་ཡང་ད་ག་འདྲ་ནད་ཡམས་ཁྱབ་པའི་རྐྱེན་གྱིས་དཀའ་ངལ་ཆེན་པོ་ཞིག་འཕྲད་པའི་རྗེས་ལ་ཡང་སྨན་བཅོས་ཀྱི་མཐུན་རྐྱེན་རེད་ཨ་ནི་ནད་ཡམས་སྔོན་འགོག་གི་ལས་རིམ་རེད་དེ་འདྲའི་མང་པོ་ཅིག་གི་ཐོག་ནས་ད་ག་འདྲ་ཅིག་ཏོག་དབྱིབས་ནད་དུག་འདི་གང་ལ་གང་འཚམ་ཅིག་ཕར་ད་མཇུག་སྒྲིལ་ཡས་ཀྱི་གནས་སྟངས་ཆགས་ནས་ཅིག་གི་འགྲིམ་འགྲུལ་སྒོ་འབྱེད་རེད་དེ་ག་ནང་བཞིན་མང་ཚོགས་ནང་ལ་ཡང་དམ་དྲག་བྱེད་ལ་སོགས་པ་དེ་གའི་སྒང་ག་ཕར་ཕྱིར་འཐེན་བྱས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྒྱུན་ལྡན་གྱི་ད་གཅིག་གི་མི་ཚེ་སྐྱེལ་ཡས་ཀྱི་དུས་ཚོད་ཅིག་འགོ་བཙུགས་ཡས་ཀྱི་རེ་བ་བྱས་པ་རེད་དེ་ཡིན་ན་ཡང། དེ་འདྲའི་གཅིག་གི་གནས་སྟངས་ཀྱི་འོག་ལ་ཡང་ཨ་ནི་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ད་ཕྱི་ཟླ་གཉིས་པའི་ནང་ལ་ཡང་ཨུ་རུ་སུས་ཨ་ནི་ཡུ་ཀེ་རེན་ལ་ཡང་བཙན་འཛུལ་བྱས་ནས་འཛམ་གླིང་ཤར་མ་དང་ནུབ་ཕྱོགས་ཀྱི་བར་དུ་གི་འབྲེལ་བའི་གནད་དོན་རེད་དེ་འདྲའི་ཐོག་ལ་ཡང་འགྱུར་བ་ཆེན་པོ་ཕྱིན་བཙན་འཛུལ་བྱས་པ་འདིའི་གི་རྐྱེན་གྱིས་དམག་འཐབ་དང་དེ་འབྲེལ་ནས་ཨ་ནི་ཅིག་ཟ་འབྲུ་གྱི་གནས་སྟངས་རེད། རྡོ་སྣུམ་གྱི་གནས་སྟངས་རེད་དེ་འདྲའི་མང་པོ་ཅིག་གི་སྒང་ལ་ཡང་འགྱུར་བ་ཕྱིན་ནས་ཨ་ནི་ད་ཏོག་དབྱིབས་ནད་དུག་མེད་པ་ཆགས་པའི་གི་གནས་སྟངས་ཀྱི་འོག་ནས་ད་ཅིག་གི་ལོ་གསར་བ་དེ་ཡག་པོ་ཡོང་གི་རེད་བསམ་པའི་རེ་བ་དེ་ལ་ཡང་གནས་ཚུལ་དེའི་གི་ག་འདྲ་ཅིག་ག་རེ་ཟེར་དཀའ་ངལ་ཆེན་པོ་ཅིག་འདུག་ཅེས་བཟོས་པ་རེད། ཡིན་ན་ཡང་ད་ག་འདྲ་ཡུ་ཀེ་རེན་ལ་ཡ་ཨ་ནི་ཨུ་རུ་སུ་གི་བཙན་འཛུལ་བྱས་པ་དེ་ལ་ཡ་གནས་ཚུལ་མ་འདྲ་བ་ཅིག་ག་རེ་བྱུང་པ་རེད་ཟེར་ན། དེ་ལ་བརྟེན་ནས་ཨ་ནི་ནུབ་ཕྱོགས་པའི་རྒྱལ་ཁབ་དེ་ཚོ་ཨ་ནི་ག་འདྲ་ཡི་ཡུ་ཀེ་རེན་ལ་ཡ་རྒྱབ་སྐྱོར་བྱེད་ཡས་དང་དེ་ཚོའི་ཐོག་ལ་ཡ་དཔུང་པ་མཉམ་འབྲེལ་བྱས་ནས་ག་འདྲ་རྒྱབ་སྐྱོར་དང་དེ་གེ་དེ་ཞེ་པོ་ཅིག་གི་ཤུགས་ཆེན་པོ་དང་ཨ་ནི་རྡོག་རྩ་གཅིག་བསྒྲིལ་ཏེ་ནུས་པ་ཆེན་པོ་ཞེ་པོ་ཅིག་འདུག་ཅེས་དོན་བསྟན་ནས་འདི་ཡི་གི་རྐྱེན་བྱས་ནས་ག་འདྲ་ཨུ་རུ་སུ་གི་ད་ག་འདྲ་འདས་པའི་ལོའི་ནང་ལ་ཡང་ཡུ་ཀེ་རེན་ལ་བཙན་འཛུལ་བྱས་པའི་དུས་ཡུན་འདིའི་རིང་ལ་ཡང་ག་འདྲ་ཡུ་ཀེ་རེན་གི་མི་མང་རེད་ལྷག་པར་དུ་ཡུ་ཀེ་རེན་གི་སྲིད་འཛིན་གི་སྣེ་ཁྲིད་ནས་ཡུ་ཀེ་རེན་མི་མང་གི་ཕར་གཅིག་ཨུ་རུ་སུ་ལ་ཡང་འཐབ་རྒོལ་བྱེད་ཡས་འདི་གེ་འདི་ཡང་གཅིག་གི། དམངས་གཙོ་དང་རང་དབང་སྒང་ལ་ཡང་ད་ག་འདྲ་དོ་སྣང་ཡོད་མཁན་ཚོའི་གི་སེམས་ཤུགས་ཟེར་བ་ལྟ་འདི་གི་ནུས་པ་འདི་ཉག་ཤུགས་ཆེན་པོ་ཡོད་པ་ཅིག་མངོན་ཐུབ་པའི་གནད་དུ་བྱུང་བ་རེད། དེ་དང་ཆབས་ཅིག་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡང་གང་འདྲ་ཅིག་གི་སྲིད་དབང་གཅིག་སྡུད་པའི་གི་མི་སྣ་དེ་གའི་དེ་ལ་ཡང་དབང་ཤུགས་ཆེན་པོ་ཅིག་སླེབས་ཡོད་པའི་གི་གནས་སྟངས་ཅིག་ཆགས་པ་རེད། འདི་ཡི་རྐྱེན་བྱས་ནས་ད་གང་འདྲ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡང་མང་གཙོའི་གི་ནུས་པ་ལ་ཡང་ཕྲན་བུའི་གོད་ཆག་འགྲོ་གི་ཡོད་པའི་གི་གནས་སྟངས་དང་ཉམས་མྱོང་གསར་པ་བྱུང་བ་རེད་དཔེར་ན་འདས་པའི་ལོའི་ནང་ལ་ཡ་ཨུ་རུ་སུ་སྲིད་འཛིན་པུ་ཏྲིན་གྱིས་ག་འདྲ་གཅིག་གི་ཕ་གིའི་སྲིད་དབང་གཅིག་སྡུད་ཀྱི་དབང་བསྒྱུར་དེ་ཤུགས་ཆེན་པོ་བྱས་པ་ལ་བརྟེན་ནས་ཨུ་རུ་སུའི་ནང་ནས་ག་འདྲ་གཅིག་གི་ཡུ་ཀེ་རེན་ལ་དམག་འཐབ་བྱས་པ་ཡིན་ནའི་རེད་དེ་ག་ནང་བཞིན་ཨུ་རུ་སུ་ནང་ལ་ཡ་ད་ཅིག་དམངས་གཙོ་དང་རང་དབང་སྒང་ལ་ཡ་རྒོལ་ལན་བྱེད་མཁན་དེ་གེ་ལ་དམ་དྲག་བྱེད་ལ་སོགས་པ་དང་དེ་འདྲའི་ཐོག་ལ་ཡ་ག་འདྲ་གཅིག་གི་ཕུ་སྐྲུན་གྱི་དབང་ཤུགས་འདི་ཧ་ཅང་གི་བརྟན་པོ་དང་ཤུགས་ཆེན་པོ་ཡོད་པའི་གི་གནས་སྟངས་ཅིག་འདུག་བྱས་བྱུང་ཡོད་རེད་ད་ག་ནང་བཞིན་རྒྱ་ནག་ནང་ལ་ཡང་ཞི་ཅིན་ཕིན་གྱིས་ད་ཅིག་ལོ་རྒྱུས་ནང་ལ་ཡང་ད་ཐེངས་དང་པོ་རྒྱ་ནག་གི་སྲིད་འཛིན་ལས་རྒྱུན་གསུམ་པ་འདི་མུ་མཐུད་ནས་ཁ་སོ་བར་བྱེད་ཡས་ཀྱི་གནས་སྟངས་ཆགས་པའི་སྟེང་གི་ཞི་ཅིན་ཕིན་གྱིས་རྒྱ་ནག་ནང་ལ་ཡང་དབང་བསྒྱུར་འདི་ཞེ་པོ་ཅིག་ཤུགས་ཆེན་པོ་དང་ཁོ་རང་གི་སྲིད་དབང་གཅིག་སྡུད་ཀྱི་ནུས་པ་འདི་ཤུགས་ཆེ་རུ་ཕྱིན་པའི་གི་གནས་སྟངས་ཆགས་པ་རེད་འདི་གནས་ཚུལ་འདི། རྒྱ་ནག་གི་ད་དབུ་ཁྲིད་མའོ་ཙེ་ཏུང་གི་རྗེས་ལ་ཡ་ད་ཅིག་རྒྱ་ནག་དབུ་ཁྲིད་ནང་ནས་དབང་ཤུགས་ཆེ་ཤོས་ཡོད་མཁན་གྱི་ད་དབུ་ཁྲིད་ཅིག་ཏུ་ཆགས་པ་རེད་བྱས་ཙང་འདིའི་གི་རྐྱེན་བྱས་ནས་རྒྱ་ནག་ནང་གི་དམངས་གཙོ་རེད་རང་དབང་རེད་དེ་ཚོའི་སྒང་ལ་ཡ་གནས་སྟངས་ག་རེ་ཆགས་ཀྱི་ཡོད་མེད་དེའི་ཚོད་མ་ཐིག་པའི་གནས་སྟངས་ཆགས་པ་ཡིན་ཙང་ག་ད་རྒྱ་ནག་ནང་ལ་ཡ་གནས་སྟངས་དེ་འདྲ་བྱུང་ཡོད་རེད་ད་ག་ནང་བཞིན་ད་འཛམ་བུ་གླིང་སྤྱི་ཡོངས་ནང་ལ་ཡ་ད། མང་གཙོའི་གི་བརྒྱུད་རིམ་མང་པོ་ཅིག་ཐོག་ལ་ཡང་གནས་ཚུལ་དཀའ་ངལ་གི་གནས་ཚུལ་མང་པོ་བྱུང་ཡོད་རེད་དཔེར་ན་ཆ་བཞག་པ་ཡིན་ན་དབྱིན་ཇིའི་ལུང་པ་ལ་ཡང་དཔེར་ན་འདས་པའི་ལོའི་ནང་ལ་ཡང་སྲིད་བློན་གསུམ་འདུག་བྱས་འོས་འདེམས་བྱེད་དགོས་བྱུང་པ་རེད་ད་དེ་མང་གཙོའི་གི་བརྒྱུད་རིམ་ནང་ལ་ཡང་གོད་ཆག་བྱུང་བ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་ད་ག་ནང་བཞིན་ད་ཨི་ཊ་ལི་ནང་ལ་ཡིན་ན་གཡོན་ཐལ་ཅན་གི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་ཐེངས་དང་པོ་འདུག་བྱས་སྲིད་བློན་ལ་འོས་འདེམས་བྱུང་བ་འདིའི་གི་ཡང་ཐེམ་བུའི་ད་ཨི་ཡུ་རོབ་ནང་ལ་ཡང་ད་གཡོན་ཐལ་ཅན་དེ་ཚོ་ལ་ཡང་ཡང་ནུས་པ་ཅིག་སླེབས་ཀྱི་ཡོད་པའི་གི་གནས་སྟངས་ཆགས་པ་རེད་ད་ག་ནང་བཞིན་ཧྥ་རན་སི་ནང་ལ་ཡང་སྲིད་འཛིན་འོས་འདེམས་བྱེད་པའི་སྐབས་ལ་ཡང་ཅིག་གཡོན་ཕྱོགས་པའི་གི་ད་སྲིད་འཛིན་གི་འོས་མི་ལ་ཡང་གང་ལ་གང་འཚམ་གི་རྒྱབ་སྐྱོར་དང་ནུས་པ་ཆེན་པོ་བྱུང་བ་ཡིན་ཙང་དེ་ཚོའི་གི་ཡང་ཅིག་ག་ད་འདས་པའི་ལོའི་ནང་ལ་ཡང་དམངས་གཙོའི་གི་བརྒྱུད་རིམ་ཐོག་ལ་ཡང་ཐེམ་བུའི་འདས་པའི་ལོའི་ནང་ལ་ཡང་ད་ག་ད་ཏོག་དབྱིབས་ནད་ཡམས་ཐོག་ལ་ཡང་ད་ག་ད་གདོང་ལེན་བྱས་པའི་གི་གྲུབ་འབྲས་ལ་བརྟེན་ནས་ག་ད་འཛམ་གླིང་འཕྲོད་བསྟེན་ལས་ཁུངས་ཀྱིས་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་འགོ་འཛུགས་བྱས་པའི་སྐབས་ལ་ཡང་ད་ནད་ཡམས་དེ་བས་རྩ་བ་ཉིད་ནས་མེད་པ་ཆགས་པ་ཡིན་ཟེར་ནས་གསལ་བསྒྲགས་བྱས་ཡོད་གནས་ཚུལ་བྱུང་བ་རེད། ཡིན་ན་ཡང་ད་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་མཇུག་སྒྲིལ་བའི་མཚམས་ལ་ཡང་ཨ་ནི་རྒྱ་ནག་ནང་ལ་ཡང་དེ་ད་ཏོག་དབྱིབས་ནད་དུག་གི་གནས་སྟངས་དེ་ཛ་དྲག་པོ་ཅིག་དང་འདི་བྱུང་བའི་རྐྱེན་གྱིས་རྒྱ་ནག་ནས་དཔེར་ན་ཅིག་ཕྱི་ལ་འགྲོ་མཁན་ཚོ་ལ་ཡང་འཛམ་བུ་གླིང་རྒྱལ་ཁབ་མང་པོ་ཅིག་གིས་ཨ་ནི་དམ་དྲག་བྱེད་ཡས་དང་ཁོང་ཚོ་འགྲིམ་འགྲུལ་བྱེད་ཡས་ལ་ཡང་བརྟག་དཔྱད་ལ་སོགས་པ་དེ་འདྲའི་ནན་པོ་བྱེད་ཡས་ཀྱི་གནས་སྟངས་ཆགས་པ་རེད་བྱས་ཙང་ཡང་འདིའི་གྱི་ཐོག་ནས་ཨ་ནི་ཏོག་དབྱིབས་ཀྱི་ནད་ཡམས་ཐོག་ནས་ཡང་ཅིག་གནས་སྟངས་འདི་ལ་ཡང་འགྱུར་བ་ཅིག་འགྲོ་གི་ཡོད་པའི་གནས་སྟངས་ཆགས་པ་རེད་ལྷག་པར་དུ་རྒྱ་ནག་ནང་ལ་ཡང་ཞི་ཅིན་ཕིན་གྱིས་ད་ག་འདྲ་ཅིག་ཏོག་དབྱིབས་ནད་དུག་འདི་གཙང་སེལ་བྱེད་ཡས་སྲིད་ཇུས་ཅིག་ལག་བསྟར་བྱས་པ་དེའི་རྐྱེན་གྱིས་ཨ་ནི་རྒྱ་ནག་ནང་ལ་ཡང་ག་འདྲ་ཅིག་ཨབ་སུ་མ་བསྡུ་བའི་གྱི་གནས་སྟངས་ཆགས་པ་རེད་འདིའི་རྐྱེན་བྱས་ནས་ད་ལྟའི་ཆར་ལ་ཡང་ད་ཅིག་འཛམ་བུ་གླིང་ནང་ལ་ཡང་ད་གཅིག་བྱས་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་ལ་ཡང་ཞི་ཅིན་ཕིང་གི་དབང་ཚད་དང་ཞི་ཅིན་ཕིང་གིས་ད་རྒྱ་ནག་ནང་ལ་དབང་བསྒྱུར་བྱེད་ཡས་དེ་ཚོའི་ཐོག་ལ་ཡིན་ནའི་འགྱུར་བ་འགྲོ་གི་རེད་ཟེར་བྱས་ནས་མི་མང་པོ་ཡང་ཚོར་བ་བྱེད་ཡས་གནས་སྟངས་ཅིག་ཆགས་བསྡད་ཡོད་རེད། དེ་ནས་ད་གང་ལྟར་ཅིག་འཛམ་བུ་གླིང་འདིའི་ནང་ལ་ཡང་འདས་པའི་ལོའི་ནང་ལ་ཡང་ད་གང་ལྟར་གནམ་གཤིས་འགྱུར་ལྡོག་ཤུགས་ཆེན་པོ་བྱུང་བ་དེའི་རྐྱེན་གྱིས་འཛམ་བུ་གླིང་ས་ཕྱོགས་གང་ས་ལ་ཡང་ད་གང་ལྟར་གནམ་གཤིས་ཀྱི་གནས་སྟངས་འདི

མང་པོ་ཅིག་གིས་ཨེ་ད་གང་ལྟར་ཅིག་གི་གནམ་གཤིས་འགྱུར་ལྡོག་ལ་ཡང་གདོང་ལེན་བྱེད་ལ་ཡང་བསམ་བློ་གསར་བ་དང་ཨ་ནི་ཅིག་གི་གོམ་པ་གསར་བ་སྤོས་ལ་ཡང་གྲོས་མཐུན་འདུག་སེ་བཞག་པ་རེད་བྱས་ཙང་འཛམ་བུ་གླིང་གི་ནང་ལ་སྤྱི་དང་གནས་ཚུལ་འཕེལ་རིམ་མང་པོ་བྱུང་བ་རེད་དེང་སང་ད་ཅིག་གི་ད་ལྟ་དྲན་པར་བྱས་ནས་ཞུས་པས་ན་དེ་འདྲའི་རེད་ད་ནི་ང་ཚོ་ཕྱི་ལོ་ཉིས་སྟོང་ད་ལྟ་ང་ཚོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གི་ནང་ལ་ཡང་ད་ཅིག་གི་གནས་ཚུལ་འཕེལ་རིམ་གང་བྱུང་བ་དེའི་སྐོར་ལ་ཡང་ཏོག་ཙམ་བཀའ་མོལ་ཞུ་གི་ཡོད། ད་འདི་ནས་ང་ཚོ་ད་བོད་དོན་དང་འབྲེལ་བའི་གི་གནས་ཚུལ་ལ་འགྱུར་བ་ག་རེ་བྱུང་བ་དེའི་སྐོར་ལ་ཡང་ཅིག་བཀའ་མོལ་ཁ་ཤས་ཞུས་ན་བསམ་སོང་བོད་ནང་ལ་ཡང་ད་གང་ལྟར་འདས་པའི་ལོའི་ནང་ལ་རྒྱ་ནག་གཞུང་གི་དམ་དྲག་གི་སྲིད་བྱུས་འཛིན་ཡས་དེ་ལ་ཡང་འགྱུར་བ་ག་གེ་ཕྱིན་ཡོད་མ་རེད། མུ་མཐུད་ནས་གང་ལྟར་ཅིག་དམ་དྲག་གི་སྲིད་བྱུས་དེ་འཛིན་པ་རེད། དཔེར་ན་གཅིག། འགྲོ་བ་མིའི་ཐོབ་ཐང་ལྟ་རྟོག་ཚོགས་པས་ཀྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཀྱི་ལས་བསྡོམས་ནང་ལ་ཡང། ཕྱོགས་བསྡོམས་ག་རེ་བྱས་ཡོད་ཟེར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ནང་ལ་ཡང་བོད་ནང་ལ་ཡང་རྒྱ་ནག་གཞུང་གི་དམ་དྲག་གི་སྲིད་བྱུས་འཛིན་པ་དེའི་རྐྱེན་གྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རེད་དམངས་གཙོ་རེད་རང་དབང་རེད་ད་ག་ནང་བཞིན་ཆོས་དད་རང་དབང་རེད་འདུ་འཛོམས་རེད་དེ་ཚོའི་སྐོར་ལ་ཡང། དམ་དྲག་གི་གནས་སྟངས་དེ་མུ་མཐུད་ནས་ད་གང་ལྟར་ཛ་དྲག་ཆེ་རུ་མ་གཏོགས་ཅིག་གི་གནས་ཚུལ་བཟང་ཕྱོགས་ཀྱི་ཁ་ཕྱོགས་ལ་ཕྱིན་མ་སོང་ཟེར་བྱས་ནས་ཁོང་ཚོས་མཇུག་བསྡོམས་བྱས་ཡོད་རེད་ད་ག་ནང་བཞིན་དཔེར་ན་གཅིག་བོད་ནང་ལ་ཡང་གཞས་པ་སྙན་གྲགས་ཅན་ཚེ་དབང་ནོར་བུ་ལགས་ཀྱིས་རང་ལུས་མེ་སྲེག་བཏང་ནས་འདས་གྲོངས་སོང་བ་ལ་སོགས་པ་གང་ལྟར་རང་ལུས་མེ་སྲེག་བཏང་བའི་གནས་ཚུལ་དེ་འདྲའི་རེ་གཉིས་བྱུང་ཡོད་རེད་ད་ག་ནང་བཞིན་གང་ལྟར་གཅིག་ཆབ་སྲིད་དང་ཨ་ནི་གཅིག་སྤྱི་ཚོགས་ཀྱི་ལས་དོན་རེད་ད་ག་ནང་བཞིན་ཤེས་ཡོན་དང་ཁོར་ཡུག་དང་འདི་ག་ལ་ཡང་གཅིག་ཕྱག་ལས་གནང་མཁན་གྱི་བོད་པ་མང་པོ་འཛིན་བཟུང་དང་བཙོན་འཇུག་བྱས་པའི་གནས་ཚུལ་དེ་མུ་མཐུད་ནས་འདུག་སེ་ཐོན་ཡོད་རེད། ད་ག་ནང་བཞིན་རྒྱ་ནག་གཞུང་གིས་བོད་ནང་ལ་ཆོས་དད་རང་དབང་གི་གནས་ཚུལ་ལ་ཆ་མཚོན་པ་ཡིན་ན་ཅིག་འདས་པའི་ལོ་ལ་ཡང་དཔེ་མཚོན་གྱིས་ཞུས་པ་ཡིན་ན་བྲག་འགོ་དགོན་པའི་ནང་ལ་ཡང་སྟོན་པ་དང་གུ་རུ་ད་ག་ནང་བཞིན་བྱམས་པའི་སྐུ་བརྙན་ཆེན་པོ་བཞི་པོ་འདི་བཞེངས་པ་རེད་འདི་གའི་དེ་ཕར་རྩ་གཏོར་བཏང་ཡས་དང་འདི་གའི་རྩ་གཏོར་བཏང་ཡས་དང། བཏང་བ་དེ་ལ་ཡང་སྐྱོན་བརྗོད་དང་མ་འདོད་པའི་རྣམ་འགྱུར་སྟོན་མཁན་འདི་གའི་དེ་འཛིན་བཟུང་དང་བཙོན་འཇུག་བྱས་པའི་གནས་ཚུལ་བྱུང་ནས་གང་ལྟར་བོད་ནང་ལ་ཡང་ད་ཆོས་ཕྱོགས་དགེ་འདུན་པ་ལ་ཡང་དམ་དྲག་བྱས་ཡས་དེ་མུ་མཐུད་ནས་གནས་བསྡད་ཡོད་རེད། ད་ག་ནང་བཞིན་ད་འདས་པའི་ལོའི་ནང་ལ་ཡང་རྒྱ་ནག་སྤྱི་ཡོངས་ནང་ལ་ཡང་ཏོག་དབྱིབས་ཀྱི་དཀའ་ངལ་བྱུང་བ་ནང་བཞིན་བྱས་ནས་བོད་ནང་ལའང་ཏོག་དབྱིབས་དཀའ་ངལ་མང་པོ་བྱུང་བ་རེད་ད་ལྟ་ཏོག་དབྱིབས་གཙང་སེལ་ཟེར་ཡས་ཀྱི་ལས་འགུལ་འདིའི་འོག་ལ་ཡང་གང་ལྟར་ཅིག་བོད་ཀྱི་རྒྱལ་ས་ལྷ་ས་གཙོས་པའི་བོད་ཀྱི་ས་ཁུལ་མང་པོའི་ནང་ལ་ཡང་ཏོག་དབྱིབས་དང་འབྲེལ་བའི་གནད་དོན་ཐོག་ལ་ཡང་དམ་དྲག་གི་སྲིད་བྱུས་ལག་བསྟར་བྱས་པའི་རྐྱེན་གྱིས། དཔེར་ན་ཆ་བཞག་པ་ཡིན་ན་མི་ལྔ་དྲུག་ཅིག་ལྷ་ས་ཁུལ་ལས་ན་མི་ལྔ་དྲུག་ཅིག་གིས་རང་སྲོག་བཅད་པའི་གནས་ཚུལ་དེ་འདྲས་བྱུང་ཡོད་རེད་བྱས་ཙང་གཅིག་བོད་ནང་ལ་ཡང་འདས་པའི་ལོའི་ནང་ལ་ཡང་དཀའ་ངལ་ཆེན་པོ་བྱུང་ཡོད་རེད་ད་ག་ནང་བཞིན་ཤེས་ཡོན་ཐོག་ལ་ཡིན་ནའི་དཔེར་ན་ཆ་མཚོན་པ་ཡིན་ན་རྒྱ་ནག་གཞུང་གིས་བོད་ནང་ལ་ཡང་དཔེར་ན་གཅིག་བྱིས་པ་ལོ་ཆུང་ས་ཡ་གཅིག་ལྷག་ཙམ་ཅིག་སོ་སོའི་གི་ཁྱིམ་ཚང་ནང་དང་དེ་རྒྱུན་རྒྱུན་དུ་ཡོད་པའི་གི་ས་གནས་ཀྱི་སློབ་གྲྭར་འགྲོ་མ་བཅུག་བྱས་ནས་ག་འདྲ་གཏན་འཇགས་སློབ་གྲྭའི་ནང་ལ་བཅུག་འདི་ཚོའི་ནང་ལ་སློབ་ཁྲིད་བྱེད་ཡས་ཀྱི་སློབ་ཚན་ལ་སོགས་པ་དེ་གའི་དེ་བོད་ཡིག་སློབ་ཁྲིད་མ་བྱེད་པ་ཅིག་རྒྱ་ཡིག་ནང་སློབ་ཁྲིད་བྱེད་ལ་སོགས་པ་ག་འདྲ་ཤེས་ཡོན་སློབ་གསོའི་ཐོག་ལ་ཡིན་ནའི་དམ་དྲག་བྱེད་པ་ལ་སོགས་པ་ད་དེ་འདྲའི་གི་ད་ག་འདྲ་གནས་ཚུལ་དེ་མུ་མཐུད་ནས་འདུག་བྱས་ནས་བསྡད་ཡོད་རེད། དེ་ནས་ད་བཙན་བྱོལ་ནང་ལ་ཡང་ད་ཅིག་གི་གནས་ཚུལ་ཆེ་ཤོས་དེ་ཨ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་འགོ་འཛུགས་བྱས་མ་ཐག་ཏུ་ཨ་ནི་ཨ་རིའི་སྲིད་འཛིན་བཱའེ་ཌེན་སྲིད་གཞུང་གིས་ཨ་རིའི་ཕྱི་སྲིད་ལས་ཁུངས་ནང་ལ་ཡང་ཨ་ནི་ཅིག་གི་ལྕམ་ཨུ་ཛ་ར་ཛེ་ཡ་བོད་དོན་དང་འབྲེལ་བའི་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་འདུག་བྱས་གནང་བ་རེད། ཨུ་ཛ་ར་ཛེ་ཡ་འདུག་བྱས་བསྐོ་གཞག་གནང་བ་དེ་གང་འདྲ་ཅིག་གི་གོ་གནས་ཀྱི་ཐོག་ནས་ཡིན་ནའི་རེད། ཁོ་རང་གི་ལས་འགན་གྱི་ཐོག་ལ་ཡིན་ནའི་རེད་དེ་འདྲའི་ཐོག་ནས་དེ་གནད་འགག་ཆེན་པོ་ཆགས་ཡོད་རེད། ཁོ་རང་འདུག་བྱས་བསྐོ་གཞག་ཟིན་མ་ཐག་ཏུ་ཨ་རིའི་ནང་ལ་ཡོད་པའི་ཨ་རིའི་ག་རེ་ཟེར་དགོས་རེད་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་གི་བོད་ཀྱི་ལས་འགུལ་གནང་མཁན་ཚོ་ལ་ཡང་འབྲེལ་གཏུག་གནང་ཡས་ལ་སོགས་པ་དེ་ག་གནང་བ་དེ་རེད་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཝ་ཤིང་ཊོན་དུ་ཕེབས་པའི་སྐབས་ལ་ཡང་ཨ་ནི་ཨ་རི་ཕྱི་སྲིད་ལས་ཁུངས་ནང་ལ་ཡང་མཇལ་འཕྲད་གནང་མཇལ་འཕྲད་གནང་བ་ཙམ་མ་ཟད་འདིའི་རྗེས་ལ་ཡང་ཨ་ནི་ཨུ་ཛ་ར་ཛེ་ཡ་རྒྱ་གར་ལ་ཕར་ཕེབས་པའི་སྐབས་ལ་ཡང་ཨ་ནི་བཞུགས་སྒར་དྷ་རམ་ས་ལ་ལ་ཡང་ཆེད་དུ་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུས་པ་དང་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་མཇལ་འཕྲད་གནང་ནས་ད་མ་འོངས་པ་ལ་ཡང་ད་ཅིག་ཨ་རི་གཞུང་གི་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་རེད་ལྷག་པར་དུ་ཅིག་རྒྱ་བོད་གཉིས་འབྲེལ་མོལ་གྱི་ལས་རིམ་འདི་མུ་མཐུད་ནས་འགོ་འཛུགས་ཐུབ་ཡས་དང་དེ་ཚོ་ཐོག་ལ་ཡང་ཤུགས་སྣོན་རྒྱག་ཕྱོགས་དང་དེ་འདྲའི་སྐོར་ལ་ཡང་བཀའ་བསྡུར་གནང་བ་རེད། དེ་ནས་ད་ཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡ་ཅིག་གི་གནས་ཚུལ་གལ་ཆེ་ཤོས་གཅིག་དེ་ཝ་ཤིང་ཊོན་ལ་ཡ་རྒྱལ་སྤྱིའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐོག་ཚོགས་པ་རེད། ཚོགས་ཆེན་དེའི་ཐོག་ལ་ཡ་ཡིན་ནའི་དཔེར་ན་ད་ག་འདྲ་ཅིག་རྒྱལ་ཁབ་མང་པོ་ཅིག་གི་གྲོས་ཚོགས་འཐུས་མི་འདུག་བྱས་འཛོམས་ཡོད་རེད། འདིའི་ནང་སྐབས་དེ་དུས་ཅིག་ཚོགས་ཆེན་དེའི་ཐོག་ནས་མ་འོངས་པ་ལ་ཡ་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མི་ཚོའི་ངོས་ནས་བོད་དོན་ལ་རྒྱབ་སྐྱོར་བྱེད་ཕྱོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཡིག་ཆ་ཅིག་ཡང་འདུག་བྱས་བཞག་གནང་ཡོད་རེད། ཨེ་འདི་ནས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་རེད་ད་ག་ནས་སྤྱི་འཐུས་ལ་སོགས་པ་མང་པོ་ཞེ་པོ་ཅིག་ད་ག་ནས་འཛམ་བུ་གླིང་རྒྱལ་ཁབ་མང་པོ་ལ་ཕར་ཕེབས་ནས་ད་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་ཡས་ལ་སོགས་པ་ད་དེ་འདྲའི་ཐོག་ནས་ཨ་ནི་མ་འོངས་པ་ལ་བོད་དོན་ཐོག་ལ་ཡ་རྒྱབ་སྐྱོར་མུ་མཐུད་ནས་ཡོང་ཡས་ལ་ཡ་སྐུལ་མའི་གི་ལས་འགུལ་འདུག་བྱས་ཤུགས་ཆེན་པོ་སྤེལ་ཡོད་རེད་དེ་ནས་ད་གནས་ཚུལ་གལ་ཆེ་ཤོས་གཅིག་དེ་ཨ་ནི་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལ་ཡ་བོད་དོན་དང་འབྲེལ་བའི་ཁྲིམས་འཆར་གཅིག་འདུག་བྱས་ངོ་སྤྲོད་གནང་ཡོད་རེད་ཁྲིམས་འཆར་དེ་ངོ་སྤྲོད་གནང་ཡས་ཀྱི་ནང་དོན་གཙོ་བོ་དེ། བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་གིས་ད་འདས་པའི་ལོའི་ནང་ལ་ཡང་གང་འདྲ་ཅིག་སྲིད་ཇུས་གཙོ་བོ་གཅིག་དེ་ག་རེ་ཟིན་པ་རེད་ཟེར་ན། ལོ་རྒྱུས་ཐོག་ནས་ཨ་ནི་བོད་དེ་རྒྱ་ཁོངས་མ་ཡིན་པ་དེ་འཛམ་བུ་གླིང་གི་རྒྱལ་ཁབ་སྒང་གའི་གིས་ངོས་འཛིན་བྱེད་དགོས་ཀྱི་འདུག་འདི་གསལ་པོ་ཅིག་བཟོ་དགོས་ཀྱི་འདུག་ཟེར་ཡས་ཀྱི་ལས་འགུལ་དེ་རེད་འདིའི་ཐོག་ལ་ཡང་ཨ་ནི་གང་འདྲ་ཅིག་ཁྲིམས་འཆར་གསར་པ་དེའི་ནང་ལ་ཡང་ཨ་རི་གཞུང་གི་ངོས་ནས་ཨ་ནི་ལོ་རྒྱུས་ཐོག་ནས་བོད་དེ་རྒྱ་ནག་གི་ཆ་ཤས་མ་ཡིན་པ་དང་གནས་སྟངས་འདིའི་འོག་ནས་མ་འོངས་པ་ལ་ཡང་ད་ག་འདྲ་ཅིག་བོད་ཀྱི་དཀའ་རྙོག་འདི་སེལ་ཡ་རྒྱ་ནག་གཞུང་གི་ངོས་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་དང་གྲོས་མོལ་བྱས་ནས་ཨ་ནི་བོད་ཀྱི་དཀའ་རྙོག་སེལ་ཐབས་བྱེད་དགོས་རེད་ཟེར་ཡ་གི་ད་ཁྲིམས་ཡིག་འདི་རེད་ཁྲིམས་ཡིག་འདི་ད་ལྟའི་ཆར་ལ་ཡང་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལ་ཡང་འདུག་ཅེས་ཁྲིམས་འཆར་ངོ་སྤྲོད་བྱས་ཟིན་པ་རེད་དེ་ཡིན་ན་ཡང་ད་དངོས་གཞི་གི་ག་རེ་ཟེར་དགོས་རེད་གྲོས་ཆོད་བཞག་ཡ་ལ་སོགས་པ་དང་ཁྲིམས་ཡིག་གཏན་འབེབས་བྱེད་ཡ་ལ་སོགས་དེ་འདྲ་གང་ཡང་བྱུང་ཡོད་མ་རེད། དེ་འདྲ་སོང་གཅིག་བྱས་ན་དེ་ད་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ནང་ལ་ཡང་དེའི་ཐོག་ལ་ཡང་བསྐྱར་དུ་ཕྱག་ལས་གནང་དགོས་ཡ་གནས་སྟངས་ཆགས་ཀྱི་རེད། དེ་ནས་ད་གནས་ཚུལ་གལ་ཆེ་ཤོས་ཅིག་དེ་ད་འདས་པའི་ལོ་གསུམ་ནང་ལ་ཡང་ཏོག་དབྱིབས་ཀྱི་ད་ནད་ཡམས་རྐྱེན་བྱས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཡང་ཆིབས་བསྒྱུར་གནང་ཐུབ་ཡོད་མ་རེད་ཨ་ནི་ད་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་མཇུག་སྒྲིལ་ཁ་དེ་ལ་ཡ་ད་ནད་ཡམས་ཀྱི་གནས་སྟངས་འདི་བཟང་ཕྱོགས་ཅིག་ཏུ་ཆགས་ཡོད་པ་སོང་ཙང་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཡ་ཆིབས་བསྒྱུར་གནང་ནས་ཨ་ནི་ཆོས་ཁྲིད་གནང་ཡས་དང་དེ་ག་ནང་བཞིན་བརྟན་བཞུགས་ཕུལ་ཡས་ལ་སོགས་པ་ད་དེ་འདྲའི་གནས་ཚུལ་བཟང་པོ་བྱུང་ནས་ཨ་ནི་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་དེ་འདུག་ཅེས་མཇུག་སྒྲིལ་བའི་གནས་སྟངས་ཆགས་པ་རེད་ཨ་ནི་སྐབས་དེ་དུས་ཡིན་ན་ཧི་མ་ལ་ཡའི་རི་རྒྱུད་རེད་འཛམ་བུ་གླིང་རྒྱལ་ཁབ་ཕལ་ཆེར་དྲུག་ཅུ་རེ་གྲངས་ཅིག་ནས་ཆོས་ཞུ་བ་བཅར་ནས་ག་འདྲ་ཅིག་གནས་མཆོག་རྡོ་རྗེ་གདན་ལ་ཡང་ཨ་ནི་དུས་ཚོད་བསྐལ་བ་བཟང་པོ་ཅིག་འདུག་ཅེས་བྱུང་བ་རེད། བྱས་ཙང་ད་ད་རིང་གི་ཨ་ནི་རྩོམ་སྒྲིག་པའི་གཏམ་ཚོགས་ལེ་ཚན་དེ་དེ་འདྲའི་ཅིག་ག་ལ་ཨ་ནི་ཞུ་མཚམས་བཞག་གི་ཡིན། ཨ་ནི་ད་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་གྱི་ལོ་གསར་པ་དེའི་ནང་ལ་ཡང་རྒྱལ་སྤྱིའི་ནང་ལ་ཡིན་ནའི་རེད་ལྷག་པར་དུ་བོད་དོན་དང་འབྲེལ་བའི་གནས་ཚུལ་ཐོག་ལ་ཡང་ཨ་ནི་བཟང་ཕྱོགས་ཀྱི་གནས་ཚུལ་མང་པོ་ཡོང་ཡས་ཀྱི་ཨ་ནི་ངས་རེ་བ་ཞུ་གི་ཡིན། ཐུགས་རྗེ་གནང།